ད་སང་ཉིན་གནངས་ཉིན་མཚན་མ་གཞན་དང་འདྲ་ཞིང་ཡོང་གི་ཡོད་ཙང་ཨ་ནི་མཚན་མ་གཞན་ཡོང་གི་ཡོད་ཙང། ཁ་སང་སྒྲ་རྟོགས་པའི་རྟོག་པ་ཁོས་གང་གང་མ་རྟོགས་པ་དེ་ཁོ་སང་ཉིན་གནངས་ཉིན་མཚན་མ་གཞན་དག་སླེབས་ཡོང་གི་འདུག་བ་ཟེ་ལབ་ཟེ་ཙང་མ་རྟོགས་ཏེ། མཚན་མ་གཞན་དང་འདྲ་ཞིང་འཇུག་གི་བྱེད་ཟེ་ལབ་གི་ཡོད་རེད་བ། སྒྲ་འཛིན་པའི་རྟོག་པ་དེ་གིས་སྒྲ་རྟོགས་པ་དེའི་ཚེ་ན། སྒྲ་ཡི་སྟེང་གི་བྱས་པ་དང་མི་རྟག་པ་གང་གང་མ་རྟོགས་ཏེ། དེ་འདྲའི་རྟོག་པ་ཁོ་ཡོད་ན་ཡང་ཁོས་མ་འཕེན་པ་དེ་ནི་སང་ཉིན་གནངས་ཉིན་སྒྲ་བྱས་པ་འཛིན་པའི་རྟོག་པ་དང་སྒྲ་མི་རྟག་པ་འཛིན་པའི་རྟོག་པ་དེ་གཞི་ནས་འཇུག་དགོས་པ་ཡིན་པའི་ཕྱིར་ཟེ།